དེ་ནས་སྲིད་པའི་སྲེད་ལས་རྣམ་བརྒལ་བའི་ལས་གཞན་འཕེན་ནུས་མ་ཡིན་ཏེ། ལྷན་ཅིག་བྱེད་པ་ཟད་ཕྱིར་རོ། དེ་འདྲ་བྱུང་སོང་ན་དགྲ་བཅོམ་པའི་གོ་འཕང་ཐོབ་ནས་སྐྱེ་འཆི་ལ་རང་ཐོབ་པར་སེམས་ཏེ་སྐྱེ་བ་མ་མེད་ནས་བསྒྲིགས་བར་རོ། ཇི་སྲིད་རྐྱེན་རྣམས་འཚོགས་གྱུར་པ་དེ་སྲིད་སྒྱུ་མའང་འབྱུང་བར་འགྱུར་ཟེར་སྒྱུ་མ་དེ་ལྟ་བུ་ཡིན་པ་དེ་བཞིན་དུ་དོན་ལ་ཡང་དེ་ནོ་ཞིག་རེད། རྒྱུན་རིང་ཙམ་གྱིས་ཇི་ལྟར་ན་སེམས་ཅན་བདེན་པར་ཡོད་པ་ཡིན། དེ་ཡིན་ཙང། སྒྱུ་མའི་གླང་པོ་སེར་སྣ་མོ་དེ་ཚོ་བྲང་དེ་རྒྱུན་རིང་ཐུང་ཡོད་པ།

བརྫུན་པ་ཡིན་པ་དེ་འདྲ་ཡོད་མ་རེད་ཁོ་གཉིས་དམེ་ལོང་ཡིན་པ་གཅིག་པ་གཅིག་རྐྱང་རེད་བ། སྒྱུ་མ་མཁན་ཅིག་རྡེ་ཤིང་རྟ་གླང་དུ་སྤྲུལ་པ་དེ་ཡིན་ན་ཡུན་རིང་པོ་སྤྲུལ་བྱས་ནས་བཞག་བཞག་མཁན་དེ་སྒྱུ་མ་མ་ཡིན་པ་ཅིག་དང། ཡུན་ཐུང་ཐུང་ཅིག་མ་གཏོགས་མ་སྤྲུལ་བྱས་ནས་སྤྲུལ་པ་ཞིག་འགྲོ་མཁན་དེ་སྒྱུ་མ་ཡིན་པ་དེ་འདྲ་ཁྱད་པ་ཡོད་མ་རེད་བ། དཔེར་ན་ད་ལྟ་ང་ཚོ་ལང་གྲུ་ཟེར་ས་དེ་ན་ས་སྐྱ་པཎྜི་ཏ་ཆེན་པོ་གིས་སྒྱུ་མའི་གྲོང་ཁྱེར་སྤྲུལ་བྱས་ནས་ད་ལྟ་མ་བསྡུ་བ་བྱས་ནས་བཞག་པ་རེད། སྒྱུ་མའི་གྲོང་ཁྱེར་སྤྲུལ་ནས་ཡར་བསྡུ་ལོང་མ་བྱུང་བྱས་ནས་ས་སྐྱ་པཎྜི་ཏ་ཆེན་པོ་དགོངས་པ་རྫོགས་ནས་ད་ལྟ་ཡང་སྒྱུ་མའི་གྲོང་ཁྱེར་དེ་གནས་ཡོད་རེད་ཟེར་ནས་དཔེ་ཆ་ནི་དེ་འདྲ་ཡོད་རེད་བ་བྱས་ཙང་དེ་འདྲ་ཡིན་ན་ལོ་སྟོང་ཕྲག་མེད་ཟིག་ཅེས་སྒྱུ་མ་ཟེར་མཁན་དེ་གནས་ཐུབ་དགོས་རེད་བ། ཙང་རྒྱུན་རིང་ཐུང་ལ་མ་ལྟོས་པ་བྱས་ནས་ཁོ་སྒྱུ་མ་ཡིན་པ་གཅིག་པ་གཅིག་རྐྱང་རེད་བརྫུན་པ་ཡིན་པ་གཅིག་པ་གཅིག་པ་རེད། རྒྱུན་རིང་བ་དེ་བདེན་པ་ཡིན་དགོས་ཀྱི་དང་རྒྱུན་ཐུང་ཐུང་དེ་བདེན་མེད་ཡིན་དགོས་ཡིན་ན་སེམས་ཅན་འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་སྐྱེ་བ་བླང་གིན་བླང་གིན་བྱས་ནས་ཡོད་པ་ཡིན་ཙང་མ་རིག་པ་དེ་རྒྱུན་རིང་ཐག་ཆོད་ཡོད་རེད་རྒྱུན་རིང་ཐག་ཆོད་ཡོད་ཙང་ཨ་ནི་སེམས་ཅན་ཐམས་ཅད་བདེན་པར་གྲུབ་པ་ཅིག་རེད། སེམས་ཅན་བདེན་པར་ཡོད་པ་ཡིན་ཟེར་དེ་རྒྱུན་རིང་ཙམ་གྱིས་ཇི་ལྟར་ན་རྒྱུན་རིང་ཐུང་ལ་བསྒུགས་ནས་བཞག་གི་ཡིན་ན་སེམས་ཅན་ཐམས་ཅད་བདེན་པར་གྲུབ་པ་ཅིག་རེད། མ་རིག་པ་དང་མ་རིག་པའི་ལས་བསགས་པ་དང། སེམས་བསྐྱེད་བཅུ་བ་ལས་པ་ལ་སོགས་པ་དེ་ཚོ་ཡིན་ན་རྒྱུ་རིན་པོ་ཆེ་དྲག་ཆེ་ནས་ཐ་མི་ནས་ཐ་མི་བར་དུ་དེ་ཚོ་བཅུ་བ་ལེན་ཚར་རེད་དེ་ཡང་བདེན་པར་ཡོད་དགོས་ཤིག་རེད་དེ་བདེན་པ་ཡོད་མ་རེད། རྒྱུ་མེད་རྒྱུ་མེད་གཅིག་པུ་གསེར་སོང་ལ་གསེར་མིན་བྱས་ན་བདེ་མེད་དེ་རྒྱུ་མེད་གསེར་དང་བསྡེབས་པ་ལ་བསོད་ནོར་བཏོན་ནས་བདེ་བ་འབྱུང། ད་དེས་རྩོད་པ་དེ་དྲི་ཡོང་གི་རེད་བ། དེ་འདྲ་ཡིན་ན་སེམས་ཅན་ཐམས་ཅད་སྒྱུ་མ་དང་འདྲ་བ་དང་དེ་འདྲ་ཡིན་པ་ཡིན་ན་སྒྱུ་མའི་སྐྱེས་བུ་བསད་པ་ལ་བརྟེན་ནས་བསད་པའི་སྡིག་པ་འབྱུང་ཡས་ཡོད་མ་རེད་བ་སྒྱུ་མའི་སྐྱེས་བུ་བསད་པ་ལ་བརྟེན་ནས་གསོད་པའི་སྡིག་པ་འབྱུང་ཡས་ཡོད་མ་རེད་བ་དེ་ཡིན་ཙང་སེམས་ཅན་དེ་ཡང་སྒྱུ་མ་དང་འདྲ་བ་ཡིན་ཙང་སེམས་ཅན་བསད་ཙ་ན་དེ་སྒྱུ་མ་དང་འདྲ་བ་ཡིན་ཙང་སྡིག་པ་འབྱུང་གི་མ་རེད་བས་ཟེར་གྱི་འདུག་ན། ཁོ་གཉིས་ནི་དེ་འདྲ་གི་མ་རེད། སྒྱུ་མའི་སྐྱེས་བུ་དེ་ཡིན་ན་བསད་པ་དང་དེ་འདྲ་བྱེད་པ་ཡིན་ན་ཁོ་ལ་སེམས་ཡོད་མ་རེད། ཁོ་ཕྱི་ལོགས་ཀྱི་སྤྲུལ་པ་དེ་མ་གཏོགས་ནང་ལོགས་ཀྱི་སེམས་དེ་ཡོད་མ་རེད། ནང་ལོགས་ཀྱི་སེམས་མེད་པ་ཡིན་ཙང་ཨ་ནི་བསད་པའི་སྡིག་པ་དེ་ཡང་ཡོང་ཡས་རྩ་བ་ནས་ཡོད་མ་རེད། སེམས་ཅན་བསད་པ་ཡིན་ན་དེ་ནས་ཕྱི་རོལ་གྱི་ལུས་དེ་ཕར་ཅིག་བཞག་ནས་ནང་ལོགས་ཀྱི་སེམས་ཡོད་པ་ཡིན་ཙང་ཁོ་ལ་སྡིག་པ་འབྱུང་གི་ཡོད་རེད། དེ་སེམས་ཡོད་མེད་སྒོ་ནས་ཁྱད་པར་མ་གཏོགས། སྤྱི་བཏང་ནས་བདེན་པ་གྲུབ་མ་གྲུབ་ཀྱི་སྒོ་ནས་ཁྱད་པར་མ་རེད། སྒྱུ་མའི་སེམས་དང་ལྡན་པ་ལ་བསོད་ནམས་དང་ནི་སྡིག་པ་འབྱུང། བསོད་ནམས་བསགས་སོང་ན་ཡང་བསོད་ནམས་རྒྱ་ཆེན་པོ་དགེ་བ་རྒྱ་ཆེན་པོ་ཡོང་གི་རེད། སྡིག་པ་བསགས་སོང་ན་ཡང་དེ་ལ་དད་པའི་སྡིག་པ་རྒྱ་ཆེན་པོ་དེ་འདྲ་ཡོང་གི་རེད། སྒྱུ་མ་མཁན་ལ་དེ་ལྟ་བུ་ཡོང་ཡ་ཡོད་མ་རེད། དེ་ལ་ད་ལྟ་ང་ཚོ་སེམས་ཤིང་མྱ་ངན་རྒྱུ་བའི་ཟེར་དེ་ག་ཚོད་དུ་ན་ཉི་ཁྲི་ནང་ལ་སེར་པོ་ཞིག་གཅིག་སོང་དུ་འང།

གཉིད་སད་པ་དེ་ཡིན་ཟེར་ན་ད་རྨི་ལམ་དེ་ཡོད་མ་རོ་ཁོ་འགགས་ཚར་བ། ཨ་ཁྱི་སྟོང་ཁྱི་རྨི་ལམ་ལྟ་བུ་ཡི་སེམས་ཅན་གསོད་པ་དེ་རྨི་ལམ་ལྟ་བུ་ཡིན་ཟེར་ནས་སངས་རྒྱས་བཅོམ་ལྡན་གྱིས་གསུངས་ཡོད་རོ། དེ་ཡིན་ཙང་རྨི་ལམ་གྱི་གནས་སྐབས་སུ། སྲོག་ཆགས་མང་པོ་ཅིག་བསད་ནས་རྗེས་མ་གཉིད་སད་པ་དེ་ཡིན་ཟེར་ན་སྲོག་གཅོད་ཀྱི་ལས་ལམ་དངོས་གཞི་ཡོང་གི་རེད་མ་རེད་ཟེར་ནས་རང་རྒྱུད་དང་དེ་གཉིས་གཉིས།

སྔགས་སོགས་རྣམས་ལ་ནུས་མེད་ཕྱིར། ད་སེམས་ཅན་ལ་ག་རེ་ཟེར་ན་མ་རིག་པ་དང་ལས་ཀྱི་དབང་གིས་སྐྱེ་བ་ལེན་པ་ལ་བརྟེན་ནས་ཁོ་ལ་ཡང་རྣམ་པར་ཤེས་པ་ཅིག་ཡོད་རེད། རྣམ་པར་ཤེས་པ་ཅིག་ཡོད་ཡིན་ཙང་དེ་ལ་བརྟེན་ནས་ནི་བསོད་ནམས་བསགས་ཀྱི་ཡིན། བསོད་ནམས་ཡོང་གི་རེད་ལ་ཁོ་བསད་པ་ལ་སོགས་པ་དེ་ཚོ་བྱུང་གི་ཡིན། གསོད་པའི་ཉེས་པ་སྡིག་པ་ལ་སོགས་པ་དེ་ཚོ་འབྱུང་གི་རེད། སྔགས་ལ་སོགས་པ་ཡང་ནི་སྒྱུ་མ་མཁན་གྱིས་རྡེ་ཤིང་རྟ་གླང་དུ་སྤྲུལ་པ་དེ་ཡིན་ཟེར་ན་སྔགས་རྫས་ཀྱིས་མིག་བསླད་བྱས་ནས་མི་ལ་སྔགས་རྒྱག་བྱས་ནས་རྫས་དེ་ལ་སྔགས་རྒྱག་དེ་ཁོ་ལ། མི་ཚང་མ་ཐམས་ཅད་བསླད་འགྲོ་བོར་བ་བསླད་འགྲོ་སོ་སོ་ཨ་ནི་སྒྱུ་མ་རྟ་གླང་དུ་སྣང་བ་རེད་དེ། སྔགས་དེ་ལ་ཡིན་ན་ཨ་ནི། སྒྱུ་མ། སྒྱུ་མ་སྤྲུལ་རྒྱག་མཁན་གྱིས་རྟ་གླང་ལ་སོགས་པ་དེ་ཚོ་ལ་རྣམ་པར་ཤེས་པ་སྤྲུལ་ཐུབ་ཡ་ནུས་པ་ཡོད་མ་རེད་སྤྲུལ་པ་ཁོ་སྤྲུལ་བྱས་ནས་འགུལ་སྐྱོད་རྒྱག་ཡ་ལ་སོགས་པ་དེ་ཚོ་ཡོད་རེད་མ་གཏོགས་ཁོ་ལ་རྣམ་པར་ཤེས་པ་སྟེར་ཡ་གི་ནུས་པ་དེ་སྔགས་ལ་ཡོད་མ་རེད། སྔགས་སོགས་རྣམས་ལ་ནུས་མེད་ཕྱིར། སྒྱུ་མའི་སེམས་ནི་འབྱུང་བ་མེད། དེ་ཡིན་ཙང་སྒྱུ་མ་ག་ཚོད་སྤྲུལ་དུ་ཡིན་ནའི་ཁོ་ལ་སེམས་འབྱུང་བ་ཡོད་མ་རེད།

བཀའ་མདོ་བློན་པོ་རེ་ཆེ་ཆུང་བ་རྣམས་ཡོད་དེ་ཁྱེད་ཀྱི་སྒྱུ་མ་དཔེ་དེ་ཡིན་པ་རེད། སྒྱུ་མ་དེ་ཡང་སྣ་ཚོགས་ཉིད་རྐྱེན་གཅིག་གིས་ནི་ཀུན་ནུས་པ་གང་ན་ཡང་ནི་ཡོད་མ་ཡིན། གང་ན་ཡང་ནི་ཡོད་མ་ཡིན། རྐྱེན་གཅིག་ལ་བརྟེན་ནས་ནི་ཚང་མ་ཐམས་ཅད། སྒྱུ་མའི་གི་སྤྲུལ་པ་ཚང་མ་ཐམས་ཅད་ནི་སྤྲུལ་ནུས་ཀྱི་དེ་འདྲ་ནི་རྩ་བ་ནས་ཡོད་མ་རེད། རྐྱེན་མང་པོ་ཅིག་ཚོགས་པ་ལ་བརྟེན་ནས་སྒྱུ་མ་ཟེར་གི་ཡོང་དགོས་ཀྱི་རེད་མ་གཏོགས་རྐྱེན་གཅིག་ཁོ་ན་ལ་བརྟེན་ནས་ཡོང་ཐུབ་ཡ་རྩ་བ་ནས་ཡོད་མ་རེད། སྔ་མ་ང་ཚོ་ད་རྒྱ་གར་ནང་ལ་སྒྱུ་མ་མཁན་ཟེར་དེ་མང་པོ་ཡོད་པ་ཡིན་ས་ད།

སྔ་མ་ཡིན་ན་སྒྱུ་མ་མཁན་དེ་ཟེར་གྲྭ་པས་དར་སྲོལ་ཆེན་པོ་ཡོད་པ་ཡིན་ས་སྒྱུ་མ་མཁན་དཔེ་ལེན་དགོས་ཡོད་དེ་རྒྱུ་མཚན་དེ་ཡིན་པས། སྒྱུ་མ་དེ་ཡང་སྣ་ཚོགས་ཉིད་རྐྱེན་གཅིག་གིས་ནི་ཀུན་ནུས་པ་གང་ན་ཡང་ནི་ཡོད་མ་ཡིན་གལ་ཏེ་དོན་དམ་གང་ན་ཡང་ནི་ཡོད་མ་ཡིན་ཟེར་ཚེ་ད་རྐྱེན་གཅིག་ཁོ་ན་ཡིས་སྤྲུལ་པ་མང་པོ་སྤྲུལ་ཐུབ་ཡ་དེ་འདྲ་རྩ་བ་ནས་ཡོད་མ་རེད། རྐྱེན་མང་པོ་ཅིག་ཚོགས་པ་ལ་བརྟེན་ནས་སྒྱུ་མ་དེ་ཡང་སྣང་པ་སྣ་ཚོགས་ཅིག་ཡོང་གི་རེད་མ་གཏོགས་རྐྱེན་གཅིག་བྱས་པ་ལ་བརྟེན་ནས་འབྲས་བུ་སྣང་པ་སྣ་ཚོགས་ཡོང་ཡ་དེ་ཡིན་ན་ཡོད་མ་རེད་ཡོད་མ་ཡིན། གལ་ཏེ་དོན་དམ་མྱ་ངན་འདས་འཁོར་བ་ཀུན་རྫོབ། དེ་ལྟ་ན་ཟེར་ད་རང་ལུགས་ལ་ག་རེ་རེད་ཟེར་ན། རང་བཞིན་གྱིས་མྱ་ངན་ལས་འདས་པ་སེམས་ཅན་ང་ཚོ་ཁས་ལེན་གྱི་རོ་རང་བཞིན་གྱི་མྱང་འདས་ཟེར་དེ། སེམས་ཅན་ཐམས་ཅད་ལ་ཐོག་མ་མེད་པ་ནས་རང་གི་སེམས་ནམ་གྲུབ་པ་དེ་ཡིན་ཟེར་ན་སེམས་བདེན་པས་སྟོང་བ་དེ། རང་བཞིན་གྱིས་མྱ་ངན་ལས་འདས་པ་ཟེར་རང་བཞིན་གནས་རིགས་ཟེར་ནས་འོ་དེ་ཟེར་གི་རོ་བྱས་ཙང་དོན་དམ་དུ་སེམས་ཅན་ཐམས་ཅད་མྱ་ངན་ལས་འདས་པས་མྱ་ངན་ལས་འདས་པ་རེད་ཟེར་དོན་དམ་དུ་དེ་ཁོ་ན་ཉིད་དུ་བྱེད་པ་ཡིན་ན་སེམས་ཅན་ཐམས་ཅད་ནི་མྱ་ངན་ལས་འདས་པ། རང་བཞིན་གྱི་མྱང་འདས་ཟེར་མཁན་དེ་ཡོད་ཡོད་པ་རེད། ཡེ་ནས་དེ་ནས་འཁོར་བ་ཀུན་རྫོབ་དེ་ལྟ་ན་ཟེར་གྱི་ད་ལྟ་ཡི་བར་དུ་འཁོར་བ་འཁོར་དགོས་ཡ་དེ་ག་རེ་རེད་ཟེར་ན། ཀུན་རྫོབ་ཏུ་འཁོར་བ་འཁོར་བ་རེད་ཟེར་བརྫུན་པའི་ངོས་ནས་འཁོར་བ་འཁོར་བ་རེད་ཟེར། བརྫུན་པའི་ངོས་ནས་ནི་རྒྱུ་བསགས་བརྫུན་པའི་ངོས་ནས་འབྲས་བུ་སྡུག་བསྔལ་མྱོང་ནས་སྟོབས་སུ་ཡོང་བ་མ་གཏོགས་དོན་དམ་པ་བྱེད་ཀྱི་ཡིན་ན་ནི་འཁོར་བ་འཁོར་གི་ཡོད་མ་རེད། ཨ་ཏི་ཟེར་སངས་རྒྱས་ཀྱང་ནི་འཁོར་འགྱུར་བས་ཟེར་དེ་འདྲ་ཡིན་པ་ཡིན་ན་ནི་སངས་རྒྱས་འཁོར་བ་འཁོར་ན་འགྲིག་གི་རེད་བ་ཟེར། སངས་རྒྱས་འཁོར་བར་འཁོར་ལོ་བསྐོར་བ་རེད། དོན་དམ་པ་བྱེད་ཀྱི་ཡིན་ན་ནི་མྱ་ངན་ལས་འདས་པ་རེད་ཟེར་ན་དེའི་འགྲིག་གི་བ་ཟེར་ན་སུ་རྩོད་པ་རྩོད་པ་རེད་ད། རང་བཞིན་གྱི་མྱང་འདས་ཟེར་མཁན་དེ་ཁས་ལེན་པ་དེ་ལ་རྩོད་པ་རྩོད་རེད་སེམས་ཙམ་པ་ཀྱིས་དེ་ཁས་ལེན་ཡིན་མ་རེད་བ། སེམས་བདེན་པས་སྟོང་བ་ཟེར་མཁན་དེ་ཁས་མི་ལེན་པ་ཡིན་ཙང། སེམས་ཅན་ཐམས་ཅད་ཡི་རྒྱུད་ལ་རང་བཞིན་གནས་རིགས་ཟེར་མཁན་དེ་ཡོད་པ་དེ་ཡང་ཁས་ལེན་ཡིན་མ་རེད་བ། སེམས་ཅན་ཐམས་ཅད་ཡི་རྒྱུད་ལ་དེ་ནས་སེམས་བདེན་པས་སྟོང་བ། རང་བཞིན་གྱི་མྱ་ངན་ལས་འདས་པ་ཟེར་མཁན་དེ་ཁས་ལེན་གྱི་མ་རེད། དེ་ཁས་མི་ལེན་པ་ཡིན་ཙང་དབུ་མ་པས་དེ་ཁས་ལེན་བྱེད་པ་ལ་དེ་ནི་རྩོད་པ་གྱོང་ཡིན་པ་རེད། སངས་རྒྱས་ཀྱང་ནི་འཁོར་འགྱུར་བས་བྱང་ཆུབ་སྤྱོད་པས་ཅི་ཞིག་བྱ་ཟེར། སངས་རྒྱས་ཡང་དེ་ནི། དོན་དམ་པ་བྱེད་ཀྱི་ཡིན་ན་མྱ་ངན་ལས་འདས་པ་རེད། དོན་དམ་པ་བྱེད་ཀྱི་ཡིན་ན་འཁོར་བ་གྱི་སྡུག་བསྔལ་ཐམས་ཅད་དང་བྲལ་བ་རེད། ཡིན་ན་ཡང་བརྫུན་པའི་ངོས་ནས་འཁོར་བ་འཁོར་ན་འགྲིག་པ་རེད་བ་ཟེར། དེ་ཡིན་པ་ཡིན་ན་སངས་རྒྱས་འཁོར་བ་ལ་འཁོར་བ་ཡིན་ན། རྒྱལ་སྲས་ཀྱི་སྤྱོད་པ་ལ་བསྐལ་པ་གྲངས་མེད་གསུམ་ཐུག་བར་དུ་ནི་སྤྱོད་ཡས་ཀྱིས་ནི་དགོས་པ་ག་རེ་གྲུབ་པ་རེད། སངས་རྒྱས་ལ་དགོས་པ་གང་ཡང་མ་གྲུབ་པ་རེད། བྱང་ཆུབ་སྤྱོད་པས་ཅི་ཞིག་བྱ། རྒྱལ་སྲས་ཀྱི་སྤྱོད་པ་ལ་ལོ་སྟོང་ན་ད་ག་རེ་མི་སྤྱོད་དགོས་ཡས་དེ་ནི། འཁོར་བ་ལས་མ་གྲོལ་བ་ཡིན་ན་དོན་དག་ག་རེ་ཡོད་རེད། རྐྱེན་རྣམས་རྒྱུན་ནི་མ་ཆད་ན་སྒྱུ་མའང་ལྡོག་པར་མི་འགྱུར་གྱི།

གང་ཚེ་འཁྲུལ་པའང་ཡོད་མིན་ན་ཟེར་དེ། ཕྱི་རོལ་དོན་དུ་སྣང་བའི་ཤེས་པ་དེ་དང། བདེན་པར་གྲུབ་པ་སྣང་བའི་གི་ཤེས་པ་དེ་ཡང་ཡོད་བ་མ་རེད་བ་ཟེར་རང་བཞིན་གྱིས་མེད་ཟེར་ཙང་ཁོ་མེད་པ། རང་བཞིན་མེད་ན་མེད་པ་ཁས་ལེན་དགོས་རེད་བ་ཁོ་རང་ངོས་ནས་མེད་ན་མེད་པ་ཁས་ལེན་དགོས་རེད་བ། འོ་དེ་ཡིན་ཙང་རང་ངོས་ནས་ཡོད་བ་མ་རེད་བ། མེད་པ་ཡིན་ཙང་ནི་སྒྱུ་མ། སྒྱུ་མ་མཁན་གྱིས་སྒྱུ་མའི་རྟ་གླང་དུ་སྤྲུལ་པ་དེ་ཡིན་ན་དེ་མཐོང་མཁན་གྱིས་དེ་སུས་མཐོང་གི་རེད།

དེ་ལྟ་བུ་ཅིག་ཀློང་ལས་བཟུང་བྱས་ནས་དེ་ནས་དབུ་མ་པས་བདེན་མེད་ཁས་ལེན་པ་དེ་ལ་ད་གཏན་ནས་མེད་པ་ཅིག་ཡེ་གོ་གི་རེད་གཏན་ནས་མེད་པ་ཡིན་ན་ཨ་ནི་སྒྱུ་མ་མཐོང་མཁན་གྱི་འཁྲུལ་ཤེས་དེ་མི་འདུག་འཁྲུལ་ཤེས་མེད་པ་ཡིན་ཙང་ཨ་ནི་སྒྱུ་མ་གང་གིས་མཐོང་གི་རེད། སྒྱུ་མ་དེ་ནི་མ་གྲུབ་བཞིན་དུ་དེ་མཐོང་མཁན་གྱི་འཁྲུལ་ཤེས་དེ་མི་འདུག་སྒྱུ་མ་གང་གིས་དམིགས་པར་འགྱུར་ཟེར་དེ་དེ་ཡིན་པ་རེད། གང་ཚེ་ཁྱོད་ལ་སྒྱུ་མ་ཉིད་མེད་ནའང་དེ་ཚེ་ཅི་ཞིག་དམིགས་ཟེར། གང་ཚེ་ཁྱོད་ལ་སྒྱུ་མ་ཉིད་ཟེར་དེ་ཕར་དབུ་མ་པ་ཀྱིས་སེམས་ཙམ་པ་ལ་རིགས་འགྲེ་བཏང་ཡིན་པ་རེད། རིགས་འགྲེ་བཏང་ནས་ཨ་ནེ་ཁྱོད་རང། ཁྱོད་རང་ལ་བྱེད་ཀྱི་ཡིན་ན་ཨ་ནེ་སྒྱུ་མ་ཁོ་རང་རང་ཡང་ཡོད་མ་རེད་ཟེར་སྒྱུ་མ་ཁོ་རང་རང་ཡང་རང་ངོས་ནས་གྲུབ་པ་ཡོད་མ་རེད་དེ་ཡི་ཚེ་ན་ཨ་ནེ་སྒྱུ་མ་མཐོང་མཁན་གྱི་ཤེས་པ་ཁོ་རང་རང་རང་ངོས་ནས་གྲུབ་པ་ག་བ་ཡོད་རེད། སྒྱུ་མ་ཁོ་རང་ཡང་རང་ངོས་ནས་མ་གྲུབ་པ་ཡིན་ན་དེ་མཐོང་མཁན་གྱི་ཤེས་པ་དེ་རང་ངོས་ནས་མ་གྲུབ་པ་ཁོ་གཉིས་ཡོད་དོ་ཡོད་ཀྱི་གཉིས་ཀ་མི་བདེན་པ་ཡིན་པ་དེ་ཤེས་པ་རེད། བརྫུན་པ་ཡིན་པ་གཅིག་པ་རེད་ཟེར་གང་ཚེ་ཁྱོད་ལ་སྒྱུ་མ་ཉིད་མེད་ནའང་དེ་ཚེ་ཅི་ཞིག་དམིགས་ཟེར་གང་གིས་གང་མཐོང་དགོས་རེད་ནི་ཁོ་གཉིས་གཉིས་ཀ། བདེན་པར་མེད་པ་དང་རང་ངོས་ནས་མེད་པ་གཅིག་པ་གཅིག་རྐྱང་རེད་རང་ངོས་ནས་གྲུབ་པའི་ཤེས་པ་གཅིག་གིས་རང་ངོས་ནས་གྲུབ་པའི་ཡུལ་གྱི་མཐོང་བ་དེ་རྩ་བ་ནས་ཡོད་མ་རེད་ཟེར་མེད་ནའང་དེ་ཚེ་ཅི་ཞིག་དམིགས་ཟེར་གང་དམིགས་དགོས་རེད་དམིགས་ཡག་མི་འདུག་ཨང་ཟེར་གལ་ཏེ་དེ་ཉིད་དུ་གཞན་ཡོད། རྣམ་པ་དེ་ནི་སེམས་ཉིད་ཡིན། ཨ་དེ་ཡིན་ན་ཡང་དེ་ནི། འཁྲུལ་ཤེས་དེ་ཡོད་རེད། འཁྲུལ་ཤེས་དེ་དཔེར་ན། སྒྱུ་མ་སྣང་བསྡད་མཁན་གྱི་ཤེས་པ་དེ་ཡིན་ན་ངེས་པར་དུ་བདེན་པར་ཡོད་དགོས་འདུག། སྒྱུ་མ་ཁོ་རང་རང་སྣང་བ་ལྟར་དུ་ཡོད་མ་རེད་དེ། ཁོ་མཐོང་མཁན་གྱི་ཤེས་པ་དེ་ཡིན་ན་ངེས་པར་དུ་ཡོད་དགོས་འདུག། གལ་ཏེ་དེ་ཉིད་དུ་གཞན་ཡོད་ཟེར་དེ་ཡིན་པ་རེད། དེ་ཉིད་དུ་ནི་གཞན་ན་དེ་ནི་འཁྲུལ་པ་དེ་ཡོད་རེད། གལ་སྲིད་མེད་པ་ཡིན་ན་རྣམ་པ་དེ་ནི་སེམས་ཉིད་ཡིན། དེ་ལྟ་བུ་སྒྱུ་མ་མཐོང་མཁན་དེ་ཤེས་པ་དེ་ཡོད་པ་ཡིན་ཙང་སྒྱུ་མ་དེ་ཡང་དེ་ནི་སེམས་ཀྱི་བདག་ཉིད་ཙམ་དུ་གྲུབ་པ་རེད། སེམས་དེ་མེད་པ་ཡིན་ན་སེམས་ཀྱི་བདག་ཉིད་ཙམ་དུ་གྲུབ་ཡ་མི་འདུག། དེ་ཡིན་ཙང་སེམས་བདེན་པར་གྲུབ་པ་རེད། སེམས་བདེན་པར་གྲུབ་པ་ཡིན་ཙང་སེམས་དེ་གིས་མཐོང་མཁན་གྱི་སྒྱུ་མ་དེ་སེམས་ཀྱི་བདག་ཉིད་ཙམ་རེད། ད་ཕྱི་རོལ་དོན་དུ་མ་གྲུབ་པ་རེད། ཕྱི་རོལ་དོན་དུ་མ་གྲུབ་པའི་ནང་ཤེས་པ་བདེན་པར་གྲུབ་པ་ཡིན་ཟེར་གྱི་སེམས་ཙམ་པའི་ལྟ་བ་དེ་ཚུལ་དེའི་སྐབས་སུ་བསྟན་འགྱུར། གལ་ཏེ་དེ་ཉིད་དུ་གཞན་ཡོད་རྣམ་པ་དེ་ནི་སེམས་ཉིད་ཡིན་ཟེར་ཏེ། འོ་དེ་སེམས་ཙམ་པ་གིས་ཕྱི་རོལ་དོན་དུ་མ་གྲུབ་པའི་རྣམ་པར་ཤེས་པ་བདེན་པར་གྲུབ་པ་ཡིན་ཟེར་ནས་ཁས་ལེན་ཡོད་དེ་དེའི་ལན་དུ་ཁས་ལེན་གྱི་མི་རིགས་སེམས་ཉིད་ཡིན། གང་ཚེ་སེམས་ཉིད་སྒྱུ་མ་ན་དེ་ཚེ་གང་ཞིག་གང་གིས་མཐོང་ཟེར་དེ་འདྲ་ཡིན་པ་ཡིན་ན་འོ་ན་སེམས་ཁོ་རང་རང། ཆ་ཤས་གཉིས་ཕྱེ་བྱས་ནས་ཆ་ཤས་དེ་སྒྱུ་མ་བྱས། ཡུལ་ལ་ཆགས། ཆ་ཤས་གཅིག་མཐོང་མཁན་གྱི་འཁྲུལ་ཤེས་དེ་ལ་ཆགས་བྱས་ནས་ཡུལ་དང་ཡུལ་ཅན་གཉིས་ཀ་སེམས་ཁོ་རང་རང་རེད་འདུག་པ་ཟེར་དེ་འདྲ་ཡིན་པ་ཡིན་ན། དབུ་མ་པ་གིས་ཕར་སེམས་ཙམ་པ་ལ་ཕར་ལོག་རེད་པ་ད། འཁྲུལ་པ་དེ་ཡོད་རེད་འཁྲུལ་པ་བདེན་པར་གྲུབ་པ་དེ་འཁྲུལ་ཤེས་བདེན་པར་གྲུབ་པ་ཡོད་རེད་དེ་ཡིན་ཙང་འཁྲུལ་ཤེས་དེ་གིས་སྒྱུ་མ་མཐོང་བའི་སྒྱུ་མ་དེ་ཡང། འཁྲུལ་ཤེས་ཁོ་རང་རང་གི་བདག་ཉིད་ཙམ་རེད་ཁོ་རང་རང་གི་ངོ་བོ་ཙམ་རེད་ཟེར་ན། ད་འཁྲུལ་ཤེས་ཁོ་རང་རང་གི་ངོ་བོ་ཡིན་པ་གཅིག་ལ་ཕྱི་ཡུལ་གྱི་རྣམ་པ་ལ་ཆགས། ཕྱི་ཡུལ་གྱི་སུས་སོང་བྱས་ནས་འཁྲུལ་ཤེས་དེ་རིགས་གྲུབ་པ་རེད།